བྱ་ཞུས་ཏེ། ཁྱེད་རང་མཇལ་བར་དགའ་པོ་བྱུང། མར་བཞུགས། གསོལ་ཇ་མཆོད་ཀྱི་ཡིན་པས། ཇ་བསྲུབས་མ་འདི་ཡག་པོ་འདུག། ཞལ་ལག་གནང་དགོས། ཐུགས་རྗེ་གནང་མོག་མོག་ཞིམ་པོ་འདུག། ཁྱེད་རང་བཞུགས་ས་ག་པར་ཡོད་རྡོ་རྗེ་ལགས། ཁང་མིག་བཞི་པ Howard Avenue བདུན་ཅུ Dee Why། ཁྱེད་རང Australia ལ་ཕེབས་ནས་ག་ཚོད་ཕྱིན་སོང། ང་འདིར་སླེབས་ནས་ལོ་ཉི་ཤུ་རྩ་དགུ་ཕྱིན་སོང། ཁྱེད་རང་གི་ཁ་པར་ཨང་གྲངས་ག་རེ་རེད། ཀླད་ཀོར་བཞི་གཉིས་གཉིས་བཞི་གཅིག་བཞི། དྲུག་གསུམ་དྲུག། གཟའ་ཟླ་བ་ཆུ་ཚོད་དྲུག་པ་ལ་མཇལ་ཡོང། ཐུགས་རྗེ་གནང་རྗེས་ལ་མཇལ་ཡོང་ག་ལེར་བཞུགས། ཐུགས་རྗེ་གནང་རྗེས་ལ་མཇལ་ཡོང་ག་ལེར་ཕེབས།

Philippa རེད། ཁྱེད་རང་མཇལ་བ་དགའ་པོ་བྱུང།
མར་བཞུགས། གསོལ་ཇ་མཆོད་ཀྱི་ཡིན་པས། ཇ་བསྲུབས་མ་འདི་ཡག་པོ་འདུག། ཞལ་ལག་གནང་དགོས། ཐུགས་རྗེ་གནང། མོག་མོག་ཞིམ་པོ་འདུག།
ཁྱེད་རང་བཞུགས་ས་ག་པར་ཡོད། རྡོ་རྗེ་ལགས། ཁང་མིག་བཞི་པ། Howard Avenue། བདུན་ཅུ། Dee Why། ཁྱེད་རང Australia ལ་ཕེབས་ནས་ག་ཚོད་ཕྱིན་སོང། ང་འདིར་སླེབས་ནས་ལོ་ཉི་ཤུ་རྩ་དགུ་ཕྱིན་སོང། ཁྱེད་རང་གི་ཁ་པར་ཨང་གྲངས་ག་རེ་རེད།
ཀླད་ཀོར། བཞི། གཉིས། གཉིས། བཞི། གཅིག། བཞི། དྲུག། གསུམ། དྲུག།